ཤ་ར་བ་ཆེན་པོ། སྐོར་ར། མཆོད་རྟེན་ལ་སྐོར་ར་མཛད་ག་ཕེབས་གོ། མཆོད་རྟེན་ལ་སྐོར་ར་མཛད་ག་ཕེབས་དེ་གོ་ལ་དེ་དེ་གོ་ལ་ཤ་བུམ་པ་སུ་ཡིན་དེ་ཤུག་པ་མང་པོ་ཡོད་རེད་ཤུག་པ། ཤུག་པ་གི་གསེབ་ཀྱི་ནང་ལ། རང་གི་སྟོད་གཡོགས་དེ་ཕུད་བྱས་ནས་དེ་གདན་ལ་བཏིང་ནས། གདན་ལ་བཏིང་ནས་ཨ་ནི་དགེ་བཤེས་ཆེན་པོ་འདི་ནང་ཏོག་ཙམ་བཞུགས་རོགས་བྱེད་ང་བཀའ་འདྲི་ཁ་ཤས་ཅིག་ཞུ་རྒྱུ་ཡོད་ཟེར། ཨ་ནི་དགེ་བཤེས་ཤ་ར་བ་གིས། ཆུ་ཐག་ཐང་མ་ཐང་ཞེས་ཤི་ཁྲིའི་ནང་ལ་བཅད་ཚར་བ་ཡིན་པ་ལ་ཁྱོད་རང་ལ་ཨ་ནི་ལྐོག་ཏུ་ཞུ་ཡ་གལ་ཆེ་མེད། ལྐོག་ཏུ་ག་རེ་ཞུ་རྒྱུ་ཡོད་ཟེར་ནས་ཨ་ཏོག་ཙམ་ཅིག་སོང་ཡོང་གི་རེད། ནི་ང་ཡི་མཐོང་བའི་ཆོས་དེ་ལ་ནི་ཁེ་དང་རྒྱལ་ཁ་གཞན་ལ་འབུལ་བ་དང་གྱོང་དང་བུབ་ཁ་རང་གིས་ལེན་ཟེར་གྱི་ཆོས་ཀྱི་དེ་འདྲ་ཅིག་ལག་པ་ན་ཐེག་སོང་ཟིན། དེ་ཉམས་སུ་བླངས་ན་ནི་ཕན་དང་མ་ཕན། སངས་རྒྱས་ཀྱི་གོ་འཕང་ཐོབ་ནུས་དང་མ་ནུས་སོགས་དེ་འདྲའི་བཀའ་འདྲི་ཞུས་དུས་སྐབས་ལ་ནི་དགེ་བཤེས་ཤ་ར་བ་ཆེན་པོས་ནི་ཐག་བཅད་བྱས་ནས་ཐག་རྦད་བཅད་ནས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་མ་འདོད་ན་མ་འདོད་པ་མ་གཏོགས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་འདོད་ཕྱིན་ཆད་དེ་ལ་འདོད་ཕྱིན་ཆད་དེ་ལ་ནི་ཆོས་དེ་ལྟ་བུ་ཉམས་སུ་མ་བླངས་ན་ཐོབ་ཡ་མེད་ཟེར་ནས་སེམས་ཐག་རྦད་བཅད་བྱས་ནས་དེ་གསུངས་ཏེ་ཨ་ག་དེ་དགེ་བཤེས་དེ་ཡི་སྐུ་མདུན་མན་ངག་དེ་ལྟ་བུ་ཡོད་རེད་གསུངས་སོ་རིམ་གྱིས་དྲིས་ནས། ད་ནི་དེ་ཡི་ལུང་གི་ཁུངས་དགོས་པ་ཡིན་པས་ལུང་གང་ནས་ཡོང་ཟེར་ན་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་དབུ་མ་རིན་ཆེན་ཕྲེང་བ་ལས་གསུངས་ཡོད་རེད་བ། བདག་དགེ་མ་ལུས་དེར་སྨིན་ཅིང། བདག་དགེ་མ་ལུས་གཞན་ལ་སྨིན་ཟེར་ཅིག། གཞན་གྱི་སྡུག་བསྔལ་རང་ལ་སྨིན་ཟེར་ཅིག་ཚིག་ཅིག་ཅིག་ཡོད་དེ་གཏོར་མ་བརྒྱ་རྩ་ནས་དྲངས་བཞག་ཡོད་པ་ན་དེ་བརྒྱད་བགྱིས་ཟེར་བྱ། འོ་དེ་འདྲའི་ཚུལ་གྱིས་དཔལ་མགོན་འཕགས་པ་ཀླུ་སྒྲུབ་ལ་ཡིད་མི་ཆེས་པ་སུ་ཡོད་ཀླུ་སྒྲུབ་ཀྱིས་ཀྱང་དེ་ལྟ་བུ་མཛད་པ་རེད། དེ་ལྟ་བུ་ཉམས་སུ་ལེན་དགོས་པའི་སྲིད་དོན་ཨེ་མེད་ཐག་རྦད་བཅད་བྱས་ནས་ལོ་ག་ཚོད་འགོར་གྱི་ཡོད་ནའི་དགེ་བཤེས་དེའི་སྐུ་མདུན་ལ་མཛད་སྒོ་གསུང་ཆོས་རྣམས་བྱས་ཕྱིན་ནས་བློ་སྦྱོང་དེ་ལྐོག་ཆོས་སུ་ཁྲིད་ནས། ཚོགས་ཆོས་སུ་མ་ཁྲིད་བྱས་ནས་ལྐོག་ཆོས་སུ་ཁྲིད་ནས་ལོ་བཅུ་གཉིས་བར་དུ་བློ་སྦྱོང་བྱས་ནས་ཏོག་ཙམ་བཞུགས་ནས་ཨེ་མེད་ཐག་རེད། བློ་སྦྱོང་མཐར་བེད་སྤྱོད་བྱས་ནས་བྱང་ཆུབ་སེམས་སྦྱོང་གི་གདམས་ངག་དེ་ཡོངས་སུ་རྫོགས་པ་ཁ་ཕྱེ་བ་བྱས་ནས་བྱང་ཆུབ་སེམས་རིན་པོ་ཆེ་རང་རྒྱུད་ལ་འཁྲུངས་པ་དེ་འདྲ་བྱུང་བ་རེད། དེ་ནས་ཁོང་རང། མི་གཞན་ལ་ཡང་དེ་ལྟ་བུ་དགོངས་རེ་བཅོལ་བྱས་ནས།

རྡོ་རྗེ་ཕ་ལམ་དང་འདྲ་ཟེར། རྡོ་རྗེ་ཉི་མ་ལྗོན་ཤིང་བཞིན་ཡོད་རེད་རྡོ་རྗེ་ཉི་མ་ལྗོན་ཤིང་བཞིན། རྡོ་རྗེ་ཕ་ལམ་དང་ཡང་འདྲ་ཚུལ་སྔར་ཕན་ཡོན་གྱི་སྐབས་སུ་ཞུས་པ་ལྟར་དང། ཉི་མའི་འོད་ཀྱི་ཆ་ཤས་ཙམ་གྱིས་མུན་པ་སེལ་ནུས་པ་བཞིན་གཅེས་འཛིན་གྱི་མུན་པ་སེལ་བ་དང། སྨན་གྱི་ལྗོན་ཤིང་གི་ཆ་ཤས་ཙམ་གྱིས་ཀྱང་ནད་སེལ་ནུས་པ་ལྟར་གཅེས་འཛིན་གྱི་ནད་སེལ་བ་དང་སྙིགས་མ་ལྔ་བདོ་རེ། སྙིགས་མ་ལྔ་བདོ་དུས་ཆོས་ལམ་དུ་མི་འགྲོ་བའི་སྐབས་བློ་སྦྱོང་གི་གྲོགས་བྱས་ནས་རྐྱེན་ངན་གྱིས་མི་འཕྲོག་པ་སོགས་ཀྱི་ཆེ་བ་དུ་མ་དང་ལྡན།

བུ་མགོ་ཐོན་ཡས་ཆོ་ག་ལ་སོགས་པའི་བུ་མང་པོ་ཅིག་མཛད་ནས་ཐ་ར་དེ་ནས་བུ་གཅིག་སྐྱེས་ཀྱི་རེད་ཟེར་རྩིས་པ་ལ་རྩིས་བཞག་སྟེ། དེའི་བུ་མོ་ཟེར་ནས་མིང་བཏགས། གཞུག་མ་བུ་གཅིག་སྐྱེས་ཏེ་ཁོ་ལ་བྲམ་ཟེ་མཛའ་བོ་ཟེར་གྱི་དེ་ལ་བུ་གཅིག་སྐྱེས་ཏེ། ཁོ་བུ་མིང་བཏགས་པ་ཡིན་ན། མགོ་ཐོན་གྱི་མེད་འགྲོ་དེ་ནས་བུ་མོ་ཟེར་མིང་བཏགས་པ་རེད་བ་བུ་མོ་ཟེར་མིང་བཏགས། ང་རང་ཚོ་མི་ཚོ་ཁ་ཤས་ཁ་ཤས་བུ་སྐྱེས་ནས་མགོ་མ་ཐོན་ཏེ་ཁྱི་སྐྱག་ཟེར་ཐོན་པ་འདི་འདྲ་མིང་བཏགས་ཡོང་བ་བོད་ལ་ཡིན་ན་ཁྱི་སྐྱག་ཟེར་ཐོན་ཐལ།

བུ་ཟེར་མཁན་དེ་ཕ་གིས་ལས་ཀ་ག་རེ་བྱས་པ་ཡིན་ནའི་བུ་ཡིས་ལས་ཀ་དེ་བྱེད་དགོས་ཡོད་རེད་བ་ཁོ་རང་སོང་ཤི་ཐོན་པ་བྱུང་ཙང་སྟེ་པ་ཕ་དེ་ནི་སྔ་མོ་ནས་ཤི་ཚར་ཡིན་པ་རེད་ཤི་ཚར་ནས་པ་ཕ་ངོ་མི་ཤེས་པ་བྱུང་ནས་ཨ་མ་ལ་སྐད་ཆ་དྲིས་ནས་ངའི་ཕ་ཡིས་ལས་ཀ་ག་རེ་བྱེད་མཁན་རེད་ཟེར་དུས་དེ་ཁོ་ལ་ཕ་ནི་རྒྱ་མཚོའི་ནང་ལ་ནོར་བུ་ལེན་གར་འགྲོ་མཁན་དེ་འདྲ་ཡིན་པ་རེད་ནོར་བུ་ལེན་གར་འགྲོ་མཁན་ཡིན་ཙང་ཨ་ནི་བུ་དེས་ཧ་གོ་བྱས་ནས་ང་ཡང་ནོར་བུ་ལེན་གར་འགྲོ་གི་ཡིན་ཟེར་ཨ་མ་ཡིས་བཀག་ནས་མ་བཏང་ཡིན་པ་རེད། རྒྱ་མཚོ་ནང་ནོར་བུ་ལེན་ཁར་འགྲོ་དུས་འཁོར་ལོའི་ཚུར་ཡོང་བ་དང་མ་ཡོང་བ་གྱེས་ཀྱི་ཡིན་ན་ཚུར་མ་ཡོང་བ་དེ་མང་བ་རེད། རྒྱ་མཚོ་ནང་ལ་ཤི་དེ་ཁྱི་དེ་འདྲ་མང་པོ་ཞེ་དྲག་བྱུང་གི་རོ། ཨ་ཕས་ཡིན་ཙང་ཨ་མ་ཡིས་ཤེས་ཀྱི་རེད་ད་ཨ་མ་ལ་བུ་གཅིག་མ་གཏོགས་མེད་པ་ཡིན་ཙང་ད་ཤི་ན་ནི་ད་ཡང་ཡོང་མ་རེད་བསམས་ནས་མ་གཏོང་བར་ཁྱོད་ནོར་བུ་ལེན་ཁར་མ་གཏོང་ནས་ཨ་ནི་དེ་མ་ཡིན་པ་ལས་ཀ་གཞན་མ་དེ་འདྲ་བྱེད་ཁར་འགྲོ་དུས་འཁོར་ལོ་ཨ་ནི་ཁོ་ཚོང་རྒྱག་ཁར་འགྲོ་ནས་ཚོང་དཔོན་ན་རྒྱག་ཁར་འགྲོ་ཞེས་ནས་ཨ་ནི།

ཉི་ཚེ་བའི་དམྱལ་བ་ནི་མགོ་ནང་ལ་རང་འཐག་བསྐོར་ཏེ་བཀོད། རང་འཐག་གིས་བསྐོར་ནས་རང་འཐག་དེ་ནི་ཀླད་པ་ནང་ལ་མར་ཟུག་ནས་ཏོག་ཙེ་བསྐོར་ཏེ་བཀོད། ཚགས་ཞེ་དྲག་ཅེས་པའི་ན་ཚ་གཏོང་ཆེན་ནི་ཁྲག་དང་ཆུ་སེར་ལ་སོགས་པ་དེ་མར་ཟགས་ཏེ་བཀོད། ཁྲག་དང་ཆུ་སེར་ལ་སོགས་པ་ཟགས་ནས་སྨྲེ་སྔགས་འདོན་ཏེ་བཀོད་བསམ་གྱིས་མི་ཁྱབ་པ་དམྱལ་བ་དེ་འདྲ་ཅིག་ཏུ་མཐོང་ཐོས་ཀྱིས། ད་དེ་ལ་སྐད་ཆ་དྲིས་ནས་ཁྱེད་རང་སྡུག་བསྔལ་དེ་འདྲ་མྱོང་དགོས་ག་རེ་ཟེར་ན་ང་སྐྱེ་བ་སྔོན་མ་ཨ་མའི་མགོ་ལ་ནི་རྡོག་རྒྱག་གཞུས་བྱས་ནས་དེ་ལས་བྱུང་ཟེར་ཏེ་བཀོད། ཁོ་ཡར་དྲན་གྱི་རེད་བ་ཁོ་ཡར་དྲན་ནས་དེ་མ་ཐག་པ་བས་ང་ཡང་དེ་ནས། ཨ་མའི་མགོ་ལ་རྡོག་རྒྱག་གཞུས་ནས་ཡོང་པ་རེད་དེའི་ལས་ཀྱི་རྣམ་པར་སྨིན་པས་དེར་ཁྲིད་པ་རེད་ད་ལྟ་རང་ང་མྱོང་མི་མྱོང་སོ་སོ་རིམ་འཇིགས་སྐྲག་ཅིག་སྐྱེས་པ་དང་དེའི་ལས་དེ་ལས་སད་སྐབས་ཤིག་ནས་དེ་མ་ཐག་པ་ནང་ཁང་དུ་འདྲ་གཅིག་ཀྱང་མེད། སྔར་མ་འཁོར་བ་དེའི་མགོ་ལ་འཁོར་ཤོག་ཟེར་ནས་སྐད་ཅིག་བརྗོད་པ་དང་མཉམ་དུ་ཅིག་ཅིག་ནས་རང་འཐག་དེ་ཡར་འཕགས་ནས་ཁོའི་མགོ་ལ་ཟུག་པ་རེད། ཁོའི་མགོ་ལ་ཟུག་ནས་དེ་ནས་བསྐོར་ནས། ན་ཚ་ཆེན་པོ་ཞི་པོ་ཅིག་གཏོང་རེད་བ། ན་ཚ་ཆེན་པོ་ཞི་པོ་ཅིག་གཏོང་དུས་ཁོ་ལ་དེ་ནི་ཁོ་སྙིང་སྟོབས་ཆེན་པོ་ཞིག་རང་ཡོད་ཙང་ད་སྙིང་སྟོབས་ཆེན་པོ་ཡོད་ཙང་ད་ང་དང་ནང་བཞིན་བྱ་བ་དེ་ནི་ཨ་མ་ལ་གནོད་པ་བྱེད་བྱས་ཀྱིས་དེ་ལྟ་བུ་མགོ་བོ་ན་དགོས་མཁན་ཚང་མ་ཐམས་ཅད་ཀྱི་མགོ་བོ་གི་ན་ཚ་ང་མགོ་ལ་སྨིན་པར་ཤོག་བསམ་ཅེས་ནས། ཁོ་རང་གི་ན་ཚ་དེ་མགྱོགས་པོ་ཡར་དྲག་པར་ཤོག་བསམ་མ་དགོངས་བར་བྱས་ཀྱིས་ནས། གཞན་གྱིས་ནི་དེ་དང་དེ་ཞེས་བྱ་བ་ལས་ཀྱི་འབྲས་བུ་དེ། ཚང་མ་ཐམས་ཅད་ང་ཐོག་ལ་སྨིན་པར་ཤོག་གསུངས་སོ། མི་གཞན་མ་ཚང་མ་ཡི་གོ་དེ་ངས་ཆོད་པར་ཤོག་གསུངས་སོ་རྣམས་ཀྱིས་བློ་སྟོབས་དེ་ལྟ་བུ་ཞིག་སྐྱེས་ཏེ་ཁོ་ལ། ནི་རང་འཐག་དེ། ཤིང་རྟ་འཁོར་ལོ་བདུན་ཙམ་གྱི་ནམ་མཁའ་ལ་ཡར་འཕགས་ཀྱིས་ནི་ཁོ་ཚེ་འཕོས། ཁོ་ཤི་ཀྱིས་ནི་དེ་སུམ་ཅུ་རྩ་གསུམ་པའི་ལྷ་ལ་སྐྱེ་བ་དེ་འདྲ་བྱུང་ཡིན་པ་རེད། བྲམ་ཟེ། མཛའ་བོའི་བུ་མོ་ཟེར་ཡས་དེ། ད། སྙིང་སྟོབས་ཆེན་པོ་དེ་ལྟ་བུ། གཞན་གྱི་སྡུག་བསྔལ་ཐམས་ཅད་རང་ཐོག་ལ་ལེན་པ་དང་རང་གི་བདེ་བ་ཐམས་ཅད་གཞན་ལ་སྤྲོད་ཡས་ཀྱི། ནི། བདག་དང་གཞན་གཉིས་པོ་དེ།

རྩོད་པ་ཙམ་ཡང་ནི་བཟོད་མ་རེད་བ། མི་གཞན་མ་གཅིག་ཁྱེད་རང་ལས་ཁ་ཐུག་རྩི་དགོས་ཟེར་ན་ཨོ་ང་ལས་མ་རྩོད་ཀྱི་ང་ཁ་ཁེར་ཚང་ཚོ་རམ་དྲན་གི་རེད་བ། གཞན་གྱི་ལ་ནི་སྟ་རེ་ལ་བཟོད་པ་ཚུར་བརྗོད་པ་ཡིན་ནི་དེ་ཙམ་གྱིས་ནི་མི་བཟོད་པ་བྱེད་ཀྱི་མ་རུང་བ། འོ་དེ་ལྟ་བུ་ནི་བདག་ལ་གཅེས་པོ་དེ་ལྟ་བུ་ནི་ནི་ཚ་ནི་བྱེད་དགོས་མ་རེད་ཟེར། ག་རེ་རེད་ཟེར་ན་ནི། བདག་གཞན་གཉིས་ལ་ཁྱད་པར་དེ་ཙམ་ཆེན་པོ་ཡོད་མ་རེད་ཟེར། བདག་ཡང་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པ་རེད་ལ་གཞན་ཡང་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པ་ཁོ་གཉིས་གཉིས་ཀ་མཚུངས་པ་རེད་ཟེར། མཚུངས་པ་ཡིན་ཙང་རང་ཡང་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པ་དེ་བཞིན་དུ་གཞན་ཡང་སྡུག་བསྔལ་མི་འདོད་ཅིང་བདེ་བ་འདོད་པ་ཡིན་ཙང་རང་གིས་བདེ་བ་འདོད་པ་དེ་བཞིན་དུ་གཞན་གྱིས་བདེ་བ་ཡང་འདོད་དགོས་ཀྱི་རེད། རང་སྡུག་བསྔལ་མི་འདོད་པ་དེ་བཞིན་དུ་གཞན་ལ་ཡང་སྡུག་བསྔལ་མི་འདོད་པ་བྱེད་དགོས་ཀྱི་རེད་ཟེར་ནས་ཨ་ཐུག་བསམ་བློ་གཏོང་རྒྱུ་རེད་ཟེར། དང་པོ་དེ་ལ་དེ་ཚང་མ་ཚུལ་ལ་ཁྱད་པར་མེད་པ་ཡིན་ནའི་ཡིད་འོང་གི་བྱམས་པ་དང་སྙིང་རྗེའི་གཉིས་པོ་དེ་ལ། བདག་གཞན་མཉམ་བརྗེ་ཡི་སྒོ་ནས་བསྐྱེད་པ་དེ་དང་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བསྐྱེད་པ་དེ་ཏོག་ཙེ་འདྲ་གི་མ་རེད་ཟེར་བྱམས་པ་དང་སྙིང་རྗེའི་གཉིས་པོ་དེ་ལ་སྟོབས་ཆེ་ཆུང་ཁྱད་པར་ཡོད་རེད་ཟེར་དེ་གཉིས་ལ་བསྐྱེད་ཚུལ་ཡང་རྒྱུ་འབྲས་ཀྱི་སྐབས་སུ། ཨ་མ་ལ། དེ་བདག། གཙོ་བོ་དེ་ཉིད་གཉིས་ལ་ཁྱད་པར་ཡོད་ན་དེ་འབྲེལ་འདྲིས་ཀྱི་སྐབས་སུ་འབྲེལ་འདྲིས་ཁྱད་པར་བ་ཞེས་པ་ཡོད་པ་ཡིན་ས་དེ་བྱེད་པར་འབྲེལ་འདྲིས་ཁྱད་པར་བ་ཡིན། རྒྱུ་འབྲས་མན་ངག་འདོད་ཡོད་ན་ནི་འབྲེལ་འདྲིས་པ་དེ་མ་སྐྱེས་པའི་འབྲེལ་འདྲིས་ཚུལ་དེ་མ་གཏོགས་གཞན་ཡོད་མི་རུང་བ། ད་ལྟ་གཞི་སྙོན་འཇུག་ཡོད་གནས་སྐབས་སུ་འབྲེལ་འདྲིས་པ་དེས་ན་མ་སྐྱེས་པ་དང་མ་སྐྱེས་པའི་གནས་སྐབས་ཐམས་ཅད་དུ་འབྲེལ་འདྲིས་པ་དེ། མ་སྐྱེས་པའི་གནས་སྐབས་སུ་ཡང་འབྲེལ་འདྲིས་ལ་མ་མ་སྐྱེས་པའི་གནས་སྐབས་སུ་ཡང་སེམས་བསྐྱེད་ཀྱི་འབྲེལ་འདྲིས་པ་དེ་དེ་ལ་བརྟེན་ནས་འབྲེལ་འདྲིས་དེ་གཞན་ལས་ཕྱི་བར་བྱེད། དེ་འདྲའི་དེ། རྒྱུ་འབྲས་མི་མངའ་དོན་ཡིན་དེ་འདྲའི་དེ་ལས་ཀྱང་འཆི་བ་དེ་རེད། དེ་ནས་ཨ་མ་མ་ཅིག་ཐུགས་རྗེ་ཆེ་ཁྱོད་དགུ་དུ་མ་ནས་བསམས་པ་ན་བླ་མ་མཆོད་པ་ལས་རང་ཉིད་སྐྱིད་པར་བརྫུས་པའི་སྐྱོན་མེད་དུས་མི་འདུག་སྡུག་བསྔལ་སྐྱིད་པའི་རྒྱུའི་ཐོག་ནས་ཡིན་ཞེས་གསུངས་སོ་སྐྱོན་བརྗོད་ལས་ཀྱི་སྐྱིད་དེ་སྡུག་བསྔལ་བྱེད་ངེས་པ་དེ་དགོས་བདག་དེ་དོན་ལས་ཀྱང་ཞེ་སྡང་སྐྱིད་དེ་ལྟ་ན་འཚེ་བ་གང་ཡོད་དག་སྐྱིད་དང་སྡུག་བསྔལ་བྱེད་ངེས་ཡོད་དུས་དེ་དགོས་བདག་ཏུ་བརྫུས་པ་ལས་ཀྱང་ན་འདྲེ་སྐྱིད་དེ་དགོས་བདག་ལ་སྐྱིད་ཞེས་བྱ་ཞེ་སྡང་དེ་ཡི་ལྟ་ཚུལ་ལས་ཀྱང་ལས་ལས་དོན་དེ་ཁྱོན་ནས་ཡོད་མི་རུང་བ་རང་སྐྱིད་པར་བརྫུས་པ་དེ་ལ་བརྟེན་ནས་མི་འདོད་པའི་སྡུག་བསྔལ་ཐམས་ཅད་རང་ཐོག་ལ་བོར་བར། དཔེར་ན་གཞན་གྱིས་མཚོན་གྱིས་གནོད་པ་ཡིན་ན་ཡང་མཚོན། མི་ཡིས་དོན་མེད་གྱིས་ནི་རང་ལ་མཚོན་གྱིས་ཕོག་པ་མ་རེད་མཚོན་གནོད་པ་དེ་ཡིན་ན་ཡང་རང་གི་ལས་ཀྱིས་བསགས་པའི་ལས་ཀྱི་འབྲས་བུ་དེ་རང་ལ་སྨིན་པ་ཞིག་རེད་བ་མཚོན་གྱིས་ཕོག་པ་དེའི་ཚེ་ན། དག་མི་འབྱུང་ན་རང། དུག། དུག་གཅིག་ཟ་བྱས་ནས་བཙན་དུག་ལ་སོགས་པ་དེ་དག་ཟ་བྱས་ནས་ཤི་བ་ཡིན་ན་ཡང་དུག་དེ་ནི་སྔོན་གྱི་ལས་ཀྱི་འབྲས་བུ་ཁྱེད་རང་གིས་སྨིན་འོང་བ་མ་གཏོགས། རྒྱུ་མེད་རྐྱེན་མེད་ལས་རང་ཡང་དེ་ལྟ་བུ་བྱས་མ་རེད་བ། རང་གིས་རང་ལ་ལྷ་ཡིས་གནོད་པ་བྱེད་པ་དང་ཀླུ་ཡིས་གནོད་པ་བྱེད་པ་དང་མི་མ་ཡིན་གྱིས་གནོད་པ་བྱེད་པ་དེ་འདྲ་ཡིན་ན། སྔོན་གྱི་ལས་ཀྱིས། བྱུང་བ་རེད་མ་གཏོགས་སྔོན་གྱི་ལས་བསགས་མེད་པ་ཡིན་ན་སེམས་ཅན་ཐམས་ཅད་རང་ལ་གནོད་པ་སྐྱེལ་ག་ཡོང་བ་ཡིན་ན་རང། བདེ་བ་མ་གཏོགས་མི་འདོད་པ་གང་ཡང་ཡོང་མ་རེད་བ་སྡུག་བསྔལ་གང་ཡང་ཡོང་མ་རེད་བ་སེམས་ཅན་ཐམས་ཅད་ཚང་མ་རང་ལ་དགྲ་ལངས་ཀྱི་ནི་གནོད་བཙོག་ཁ་ཡོང་གི་ཡིན་ན་རང་གི་ལས་མ་བསགས་ན་རང་གི་ལུས་ལ་གནོད་ཡོང་ག་གལ་ཡོད་མ་རེད་བ། སྔོན་མ་སངས་རྒྱས་བཅོམ་ལྡན་འདས་ལ་བདུད་བྱེ་བ་མང་པོས་མཚོན་ཆ་ནི་སྟོང་ཕྲག་མང་པོ་འཕངས།

རང་གཅིག་འཛིན་དེ་བཞི་བར་བ་དང། ནས་བརྗོད་ཁ་བརྒྱུད་དེ་རང་གཅིག་འཛིན་བྱུང་བར་བ་རང་རྒྱ་གར་གྱི་ཐོག་རུ་སྐྱེས་ན་གཞན་འཕང་རུ་སྐྱེས་ན་སོ་སོ་རྣམས་ཁ་བརྒྱུད་ཅིག་བརྗོད་ཅིག། ང་ལ་གའི་སྒོ་མ་རེ་ཁྱེད་རང་གིས་གར་གང་ག་བྱེད་ཤུགས་ཟད་ཅིག་བྱུང་བ་ཡིན་ན་དེ་ན་རང་གཅིག་འཛིན་ཡོད་མ་རུ་རང་གཅིག་འཛིན་མེད་ཟེར་ད། དེ་ལྟ་བུ་སྡུག་བསྔལ་ཡོན་ཁྱོད་ནི་ཡོད་མ་རུ། སྤུན་པོ་ཡི་ཚིག་ཅིག་བགྱིས་པ། སྤུན་པོས་ཕྲད་ར་ན་ལས་ནས་སྟོད་ཁུང་དུ་སྐྱོད་དགོས་པ་དེ་ཡང་ནས་རང་གཅིག་འཛིན་བྱུང་བ་རེད།

ཤེལ་ལས་ཁྱབ་བཞག་གི་ཡིན་ན། མཐོ་རིས་དང། ཐར་པའི་བདེ་བ་ལ་མ་འགྲོ་ཡས་ཀྱི་ཨོ་དེ་འདྲ་བས་འགྲོ་མ་ཐུབ་ཡས་དེ་ཡང་དེ་ནས་རང་གཅེས་འཛིན་དེས་བྱས་པ་རེད། དེ་ཡིན་ས་མཐོ་རིས་དང། ཐར་པ་ཡི་ལམ་སྒོ་གཅོད་བྱེད་ཀྱི་ཤན་པ་ལྟ་བུ་དེ་རེད། སྲོག་གཅོད་བྱེད་ཀྱི་ཤན་པ་ལྟ་བུ་དེ་རང་གཅེས་འཛིན་དེ་རེད། ཉོན་མོངས་དུག་གསུམ་གྱི་རྐྱལ་པ་ལྟ་བུ་དེ་ཡང་རང་གཅེས་འཛིན་དེ་རེད། རང་གཅེས་འཛིན་དེ་ཡིན་ན་ཉོན་མོངས་དུག་གསུམ་གྱི་རྐྱལ་པ་དེ་ཁྱེར་གྱིས་ནི

རང་གི་དགེ་རྒན་ཐོག་ལ་ཡིན་ན་ནི་ང་བྱེད་རྒྱུ་མ་བྱུང་དགེ་རྒན་བྱས་པ་རེད་ཟེར་ནས་ཕར་གཡོགས་ཐུབ་ཀྱི་ཨོ་དེ་འདྲ་ཡི་གཞུང་ངན་པོ་རེད་ཟེར་གཞུང་ངན་པོ་ཟེར་དེ་ང་ཚོ་རྒྱུད་མཐའ་ངན་པ། མི་གཞུང་མགོ་རིང་པོ་མེད་པ་མི་རྒྱུད་མཐའ་ངན་པ་དེ་འདྲ་རེད་ཟེར་བ། ངས་ཐོག་མེད་ནས་ལེགས་པའི་ཡོན་ཏན་གང་གི་ཡང་དོན་མ་འགྲུབ་པས་སྒྲེན་མོ་ལག་སྟོང་བྱས་ཟིན་འཁོར་བ་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་ང་ཚོ་ད་ག་ཙམ་ཞིག་མྱོང་ཐལ་རེད་དེ་རང་དོན་སེང་སྟེ་ཅིའི་སྒྲུབ་མ་ཐོག་རེད་བ་ད་ལྟ་ཡི་བར་དུ་སྡུག་བསྔལ་རྐྱང་རྐྱང་མྱོང་བ་མ་གཏོགས་ཞེས་པ་འཁོར་བ་ལས་ཡར་ཐར་ཡས་དང། ངན་སོང་གི་སྡུག་བསྔལ་ལ་ཡབ་ཕལ་གྱི་ཡོན་ཏན་ཟེར་མཁན་ཀྱི་སྣང་ག་བཅས་བསྒྲུབ་མ་ཐུབ་པའི་སྒྲིབ་མ་ལག་པ་སྟོང་པ་ཅིག་བྱུང་བ་རེད་བ་དེ་རང་གཅེས་འཛིན་བྱས་པ་རེད་ཟེར། རེ་དོགས་མེད་པ་ལ་རེ་དོགས་བྱེད་མཁན། མཐོ་མཉམ་དམན་གསུམ་ལ་ཕྲག་དོག་འགྲན་སེམས་ཁྱད་གསོད་བྱེད་བསྟོད་ན་དྲེགས་ཤིང་སྨད་ན་ཁྲོ་བ་འཇིག་རྟེན་གྱི་མི་ལེགས་པ་ཐམས་ཅད་འགུགས་མཁན་མི་དགེ་ཐམས་ཅད་ཀྱི་འབྱུང་ཁུངས། ཐོག་མེད་ནས་རང་ཉིད་སྡུག་བསྔལ་ལ་སྦྱོར་མཁན་ཕུང་བྱེད་འུག་པའི་མགོ་ཅན་དང་འདྲ་བ་ཟེར་རང་གཅེས་འཛིན་ཡིན་པས་ཟེར་འུག་པ་ཟེར་མཁན་དེ་ང་རང་ཚོ

ལས་རྩ་བ་ཡང་རང་གཅེས་འཛིན་དེ་ཡིས་ཁོ་ན་ལ་ཐུག་གི་སྤྱོད་འཇུག་ལས་ཀྱང་ཡིད་ཁྱོད་རང་དོན་བྱེད་འདོད་པས་བསྐལ་པ་གྲངས་མེད་འདས་གྱུར་ཀྱང། ངལ་བ་ཆེན་པོ་དེ་ལྟ་བུས་ཁྱོད་ཀྱིས་སྡུག་བསྔལ་འབའ་ཞིག་བསྒྲུབས། ཞེས་གསུངས་པ་བཞིན་རང་རེ་འཁོར་བ་ཐོག་མེད་ནས་གཅེས་འཛིན་དེ་དང་བདག་འཛིན་ཟེར་མཁན་ཅིག་རེད་བ་ང་རང་ཚོ་བདག་གཅེས་འཛིན་ཟེར་མཁན་བདག་འཛིན་ཟེར། སྤྱི་བཏང་ནས་བཤད་ཡས་ཀྱི་བདག་འཛིན་ཟེར་མཁན་ཁོ་གཉིས་གཉིས་པོ་དེ་ངོ་མ་བྱེད་ཀྱི་ཡིན་ན་སོ་སོ་སོ་སོ་རེད་དེ། བློ་སྦྱོང་གི་སྐབས་སུ་ཁོ་གཉིས་གཅིག་ལྟ་བུ་གཅིག་ལ་ཤེས་དགོས་རེད་བདག་འཛིན་ཟེར་མཁན་དེ་དང་བདག་གཅེས་འཛིན་ཟེར་ག་རེ་རེད་ཟེར་ན་བདག་འཛིན་ཤ་འདྲེས་ནས་ལ་ཡང་རང་གཅེས་འཛིན་ཟེར་མཁན་དེ་དང་བདག་འཛིན་ཟེར་མཁན་དེ་གཅིག་ལ་བཞག་བྱས་ནས་བཤད་དུ་མ།

ཉེས་པ་ག་འདྲ་ཅིག་ཡོད་པ་ཡིན་ན་རང་ཉིད་བདེ་བ་ཅིག་འདོད་བྱས་ནས་ང་བདེ་བ་ཅིག་དགོས་དགོས་སོང་སོང་རྣམས་ཀྱིས་དྲན་བྱས་ནས་དེ་བློ་ཕུགས་ལ་བཞག་ནས་ལས་ཀ་བྱས་ཚད་ཚང་མ་ཐམས་ཅད་ནས་མཐར་སྡུག་བསྔལ་ཅིག་མ་གཏོགས་ཙམ་ལས་ཡོང་ཡ་ཡོད་མ་རེད། རང་ཉིད་བློས་བཏང་ནས་རང་བདེ་བ་མི་དགོས་པར་བྱས་ནས་གཞན་གྱི་བདེ་བ་ཅིག་བསྒྲུབ་པ་ཡིན་ན་དེ་མཐར་ཕུགས་ལ་བྱས་ན་ཡག་ཅིག་མ་གཏོགས་ཡོང་གི་མེད་པ་རེད། དེ་ལྟར་རང་གཅེས་འཛིན་མ་ཐུལ་ན་ཅིས་མི་འབྱུང་བས་དེ་སྔོན་རང་ལ་སྡུག་བསྔལ་འབྱུང་བའི་ལས་ཚ།

སེམས་ཅན་གཞན་གཅེས་པར་འཛིན་ནས་ཚུལ་ཁྲིམས་སྲུང་བ་ལ་བརྟེན་ནས་ཚེ་འདི་ཡིས་བདེ་འགྲོ་གི་ལུས་རྟེན་ཐོབ་པ་རེད་བ། དེ་ཚང་མ་ཐམས་ཅད་གཞན་གཅེས་པར་འཛིན་པ་ལ་བརྟེན་ནས་བྱུང་བ་ཤ་སྟག་རེད་བ། རང་ལ་སེམས་ཅན་གཞན་གྱིས་ཚིག་ལ་ཆ་འཇོག་བྱེད་པ་བདེན་པར་འཛིན་པ་དཔེར་ན་ཁོ་ཡིས་བཤད་པ་དེ་བདེན་པ་རེད་ཟེར་ཡ་ཡི་དེ་འདྲ་ཡོང་གི་འདུག་བ། འགའ་ཞིག་འགའ་ཤས་མི་གཅིག་གིས་བཤད་ཙ་ན་དཔེ་སྐད་ཆ་ག་རེ་བཤད་པ་ཡིན་ནའི་ཆ་འཇོག་དགོས་མཁན་དེ་འདྲ་ཡོང་གི་འདུག་བ་དེ་ག་རེ་རེད་ཟེར་ན་སེམས་ཅན་གཞན་གཅེས་པར་འཛིན་ནས་མི་བསླུ་བ་མ་བྱས་པ་གཞན་ལ་མགོ་སྐོར་མ་བཏང་བ་སྐྱག་རྫུན་མ་བཤད་པ་འོ་དེའི་དབང་གིས་བྱུང་བ་རེད་བ། ད་ནི་སེམས་ཅན་གཞན་གཅེས་པར་འཛིན་ནས་གཞན་ལ་གནོད་སེམས་མི་བསྐྱེད་པ་དེས་རང་ལ་ཕུན་སུམ་ཚོགས་པ་ཤ་སྟག་ཡོང་ནས་རང་ལ་གནོད་སྐྱེལ་མི་ཡོང་བ་བྱས་ནས་ཕུན་སུམ་ཚོགས་པ་ཤ་སྟག་ཨའོ་གྲོགས་སུ་ཡོང་བ་དེ་ཚང་མ་ཐམས་ཅད་དེས་བྱུང་བ་རེད་བ། དེ་ཡིན་ཙང་གཞན་གཅེས་པར་འཛིན་པའི་བློ་དེ་ཡིན་ན། ད་ལྟ་རང་ལ་བདེ་བ་ཕྲ་མོ་ཅིག། དལ་འབྱོར་གྱི་མི་ལུས་ཐོབ་པ་ཡན་ཆད་ནས་སངས་རྒྱས་ཀྱི་གོ་འཕང་མན་ཆད་ཚང་མ་ཐམས་ཅད་གཞན་གཅེས་པར་འཛིན་པ་དེ་ལ་བརྟེན་ནས་བྱུང་བ་ཤ་སྟག་རེད། སངས་རྒྱས་ཀྱི་གོ་འཕང་དེ་ཡང་གཞན་གཅེས་འཛིན་ལ་བརྟེན་ནས་བྱུང་བ་རེད་བ། བྱང་ཆུབ་སེམས་དཔའ་ཚོ་ཡང་ནི་གཞན་གཅེས་འཛིན་ཤུགས་ཆེ་ཆུང་དབང་གིས་རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་བ་དེ་ཡང། དེ་ནས་མྱུར་བུལ་ཞེ་དྲག་བྱུང་བ་རེད་བ། གཞན་གཅེས་པར་འཛིན་པ་དེ་ག་ཚོད་ཤུགས་ཆེ་བ་ཙམ་གྱིས་རྒྱལ་སྲས་སྤྱོད་པ་ལ་བློ་ཆེ་རུ་ཆེ་རུ་འགྲོ་ནས་སངས་རྒྱས་ཀྱི་གོ་འཕང་དེ་ལ་མྱུར་རུ་མྱུར་རུ་འགྲོ་བ། དེས་ན་སྔ་མ་རྒྱལ་བ་ཤཱཀྱ་ཐུབ་པ་སློབ་པ་ལམ་གྱི་གནས་སྐབས་སུ་རྒྱལ་སྲས་སྙིང་སྟོབས་ཅན་ཟེར་མཁན་ལ་སྐྱེ་བ་བཞེས་པའི་གནས་སྐབས་སུ་བྱང་ཆུབ་སེམས་དཔའ་འཇམ་དཔལ་དང། དེ་ནས་བྱང་ཆུབ་སེམས་དཔའ་བྱམས་པ་ལ་སོགས་པ་དེ་དག་རང་ལ་གཉེན་གྲོགས་འཁོར་དུ་ཡོད་བཞིན་དུ་ཡོད་པ་དེ་ཡི་ནང་ནས་སེང་གེ་སྟག་མོ། སྟག་མོ་དེ་ནས་ཕྲུ་གུ་ལྔ་སྐྱེས་བྱས་ནས་ལྟོགས་ཤི་གིས་རང་གི་ཕྲུ་གུ་ཡང་ཟ་བར་ཐུག་པ་དེ་ཡི་ནང

དེ་འདྲ་ཡིན་ས་གཞན་གཅེས་འཛིན་བྱེད་གཉིས་སྟོང་དེ་ལྟ་བུ་ཡོད་པ་ལ་བརྟེན་ནས། དགག་བྱ་གྱི་སྟོན་པ་ཤེས་བྱ་ཐུབ་པ་དེ་ཡིན་ན་ཚུལ་གཅིག་པ་དེ་ཡིན་ན་རྒྱལ་བ་བྱམས་པ་མགོན་པོ་དེ་བས་ཀྱང་བཀའ་བབས་མང་པོའི་མངལ་དུ་ཚུལ་གཅིག་པ་རེ་དེ་སངས་རྒྱས་ཀྱི་གོ་འཕོ་ཐོབ་ཚེ། དགག་བྱ་གྱི་སྟོན་པ་ཤེས་བྱ་ཐུབ་པ་སྔོན་ལས་སངས་རྒྱས་པའི་བར་གཞན་གཅེས་འཛིན་བྱས་ནས་བློ་ཅི་ཙམ་ཡོད་པ་དེ་ཙམ་གྱིས་དེ་ནས་ཚོགས་གཉིས་རྫོགས་པ་ལ་ལས་ལྷག། ཁ་ཟས་བསྲེས་ནོ་ཞེས་དེ་མེད་ན་སྡོང་སྡོང་གཅིག་བསྲེས་པར་བ་མེད་ན་སྡོང་སྡོང་གཅིག་བསྲེས་པ་དེ་རང།

རང་ཉིད་མི་ནག་རྫོགས་ཚུལ་ཚོལ་ཏེ་སྡིག་པའི་རྣམ་སྨིན་ནོ། འགྲོ་ཡས་ཀྱི་ཐག་བཅད་པ་རེད་དེ་དེ་མ་འགྲོ་བར་བྱས་ཙང་ནི། བསྐལ་པ་ཆེན་པོ་དགུ་ཡོད་པ་དེ་ཚོགས་རྫོགས་ནས། ཚོགས་རྫོགས་པ་རེད་བ་དང་ཚོགས་རྒྱ་ཆེན་པོ་ཞེ་པོ་ཅིག་རྫོགས་པ་རེད་བ། དེ་ག་རེ་ཟེར་ན། གཞན་གྱི་སྲོག་གཅེས་པར་ཏེ་སྙིང་སྟོབས་དེ་ལྟ་བུ་ཡོད་པ་ལ་བརྟེན་ནས་གཞན་གཅེས་འཛིན་གྱི་བློ་དེ་ལྟ་བུ་ཡོད་པ་ལ་བརྟེན་ནས་ཚོགས་བསགས་པ་ལ་མྱུར་བར་འགྱུར། དེ་འདྲ་བྱུང་ཡང་དེ་བྱུང་ཡིན་པ་རེད། དེ་རྣམས་བྱ་བཞག་གི་ཡེ་ནས་ང་རང་ཚོ་ཁ་སང་བཤད་པ་ནང་བཞིན་གྲུབ་ཆེན་ནག་པོ་སྤྱོད་པ། གྲུབ་ཆེན་ནག་པོ་སྤྱོད་པ་དེ་དང། རང་གི་སློབ་མ་ཡི་ནང་ནས་སློབ་མ་ཐ་ཤལ། དགེ་ཚུལ་ཚེམ་བུ་པ་ཡོད་རེད་བ་དགེ་ཚུལ་ཚེམ་བུ་པ་ཡོང་ཚེ་གྲུབ་ཆེན་ནག་པོ་སྤྱོད་པ་དེ་རང་གཅེས་པར་མཛད་ནས་གཞན་ཡལ་བར་དོར་ནས། རྡོ་རྗེ་ཕག་མོའི་སྤྲུལ་པ་ཆེན་པོའི་མཛེ་མོ་དེ་ཆུ་བོ་གང་གའི་ཕ་རོལ་ཏུ་མ་བསྐྱལ་བར་བྱས་ནས་གཡུགས་བཞག་ནས་ཕེབས་རེད་བ། གཡུགས་བཞག་ནས་ཕེབས་པ་ཡིན་ཙང་ནི་སངས་རྒྱས་ཀྱི་གོ་འཕང་མ་ཐོབ། དེ་ག་རང་སངས་རྒྱས་ཀྱི་གོ་འཕང་ཐོབ་མ་ཐུབ་ཆགས་རེད་བ། དགེ་ཚུལ་ཚེམ་བུ་པ་དེ་རང་ཡལ་བར་དོར་ནས་གཞན་གཅེས་པར་མཛད་ནས། ད་མཛེ་མོ་ཉམ་ཐག་པ་དེ་ལྟ་བུ་བྱས་ནས་ལྟོ་བའི་མ་རག་བྱས་ནས་དེ་ལས་བཞག་དེ་ཆུ་བོ་ཕ་རོལ་དུ་ཕར་སྐྱེལ་བཞག་ནས་དགའ་གིར་སོང་ཟེར་རམ་ཞེས་བྱས་ནས་དེ་ལ་སྐྱུག་བྲོ་སྟོང་དུས་སམ་ཆུ་ནི་མེད་ཅེས་ཆོས་གོས་ནང་ལ་ཡར་བསྒྲིལ་ནས་སྒལ་པར་ཁྱེར་ནས་ཕ་རོལ་དུ་ཕར་སྐྱེལ་དུས་དེ་དེ་ག་རང་སངས་རྒྱས་ཀྱི་གོ་འཕང་ཐོབ་རེད་བ་དེ་འདྲ་བྱུང་བ་རེད་བ་བྱས་ཙང་རང་གཅེས་འཛིན་དང་གཞན་གཅེས་འཛིན་གཉིས་པོ་དེ་དེ་གཉིས་གཉིས་ལས་རྟགས་ཀྱི་ཡེ་ནས་ཡང་ཧ་གོ་དགོས་པ། འཕགས་པ་ཐོགས་མེད་ནི་ལོ་བཅུ་གཉིས་བར་དུ་རྒྱལ་བ་བྱམས་པ་མགོན་པོ་བསྒྲུབས་ནས་ཞལ་མ་གཟིགས་པ་སྟེ། དེ་ནས་ཁྱི། ཁྱི་རུལ། ཁོག་སྟོད་དེ་ནས་ཁྱི་ཡིན་པ་ལ་ཁོག་སྨད་སྒང་ག་རུལ་བྱས་ནས་འབུ་ཆགས་བསྡད་མཁན་དེ་འདྲ་ཅིག་ལ་སྙིང་རྗེ་དཔག་ཏུ་མེད་པ་སྐྱེས་ནས། དེ་གཞན་གཅེས་པར་འཛིན་པའི་སྙིང་སྟོབས་དེ་ལ་བརྟེན་ནས་དེ་མ་ཐག་པ་རྒྱལ་བ་བྱམས་པ་མགོན་པོ་ཞལ་གཟིགས་ནས་དོན་བསྒྲུབ་ཐུབ་པ་འོ་དེ་འདྲ་བྱུང་བ་རེད་བ་བྱས་ཙང་གཞན་གཅེས་འཛིན་སེམས་ཉིད་དེ་ཡོན་ཏན་ཐམས་ཅད་ཀྱི་འབྱུང་གནས་ལྟ་བུ་དེ་ཡིན་པ་རེད་མདོར་ན་བྱིས་པ་རང་དོན་ཁོ་ན་དང་ཐུབ་དབང་གཞན་དོན་འབའ་ཞིག་མཛད་པ་ཡི

ང་ཚོ་ཞིང་བཟང་པོ་ཅིག་ཡོད་པ་ཡིན་ན་ཞིང་བཟང་པོ་དེ་ལ་ཕར་ཉུང་ཉུང་ཅིག་གཏོར་བ་ཡིན་ན་ཚུར་མང་པོ་ཞེ་པོ་ཅིག་ཡོང་གི་རེད་བ་དེ་ནང་བཞིན་བྱས་ཅི་ནས་གཞན་གཅེས་འཛིན་དེ་ལ་ཡིན་ན་ཞིང་ས་དེ་དང་འདྲ་བ་རེད་ཕར་ཉུང་ཉུང་ཅིག་ཕར་བྱས་པ་ཡིན་ན་ཚུར་ཆེན་པོ་ཞེ་པོ་ཅིག་འབྲས་བུ་ཆེན་པོ་ཅིག་སྨིན་འོང་གི་རེད་ཡང་ཡིད་བཞིན་གྱི་ནོར་བུ་དང་འདྲ་བ་རེད་ཡིད་བཞིན་གྱི་ནོར་བུ་ལ་བཀྲུ་བ་གསུམ་དང་འཕྱི་བ་གསུམ་ལ་སོགས་པ་ཚོ་བྱས་ན་སྨོན་ལམ་གང་བརྒྱབ་པ་དེ་འགྲུབ་འོང་གི་རེད་བ་འོ་དེ་ནང་བཞིན་བྱས་ཅི་ནས་སེམས་ཅན་ལ་བརྟེན་ནས་ཀྱང་ཅི་ནས་སངས་རྒྱས་ཀྱི་གོ་འཕང་དེ་འགྲུབ་པ་རེད། སེམས་ཅན་གྱིས་སྔར་རང་ཅག་ལ་ཨ་མ་བྱས་པའི་ཚེ་དྲིན་ཆེན་པོས་བསྐྱངས་པ་མ་ཟད་ཨ་མ་མ་བྱས་པའི་གནས་སྐབས་ན་ཡང་དེ་དག་གི་དྲིན་ཁོ་ནས་རང་ཅག་འཚོ་བ་སྟེ། དཔེར་ན་རྩམ་པ་ཁམ་གང་ཡང་དང་པོ་སེམས་ཅན་འགའ་ཞིག་གིས་རྨོན་པ་རྨོན་འདྲེན། འགའ་ཞིག་གིས་ཆུ་གཏོང་འགའ་ཞིག་གིས་ཁྱུ་འཆག་བསྐོར་བ་སོགས་དཀའ་བ་དཔག་མེད་བྱུང་ཟེར། དཔེར་ན་ང་རང་ཚོ་རྩམ་པ་སྤར་བ་གང་དེ་ལ་ནི་སེམས་ཅན་མང་པོ་ཅིག་དཀའ་ལས་བརྒྱབ་རེད་བ། ཁྱུ་འཆག་བསྐོར་བ་ཟེར་མཁན་ད་ཡང་ང་རང་ཚོ་རྒྱ་གར་ནས་སྐྱེས་པ་དེ་ཚོས་ནི་ཁྱུ་འཆག་བསྐོར་བ་ཧ་གོ་མ་རེད་བོད་ལ་ཡིན་ན་དེ་རིང་སང་ཉིན

སེམས་ཅན་དེ་ཚོས་དཀའ་ལས་ག་ཚད་ཡོད་རེད། མི་འདི་ཚོས་ཀྱི་ཆུ་སྐྱེས་ལེབ་འགྲོ་འདི་ཚོ་ག་འགྲོ་དེ་དཀའ་ལས་ག་ཚད་དཀའ་ལས་ཁག་པོ་རེད། ཨ་ནི་བ་ཛ་བ་ལོ་ཏོག་རྐོ་ག་འགྲོ་མཁན་དེ་ཚོས་དཀའ་ལས་ག་ཚད་རྒྱབ་ཡོད་རེད། རྔ་ག་འགྲོ་མཁན་དེ་ཚོས་དཀའ་ལས་ག་ཚད་རྒྱབ་རེད། བརྔས་ནས་གཡུལ་ལས་བཏང་དེ་དཀའ་ལས་ཨ་ནི་འབྲས་སོ་རེད་མ་གཏོགས་འབྲས་ངོ་མ་མ་རེད་བ། ཡང་འབྲས་སོ་དེ་པགས་པ་བཤུ་དགོས་རེད་བ། ཨ་ནི་ཟ་ཆོག་ཆོག་འཐུང་ཆོག་ཆོག་བྱས་ནས་རང་གི་ཁ་ལི་མ་ལི་བྱས་པ་ཚོས་སེང་གེ། སྟོང་ཕྲག་མང་པོ་ཅིག་གིས་དཀའ་ལས་རྒྱབ་བྱས་ནས་བོད་ནས་བྱུང་བ་ཤ་སྟག་རེད་བ། འབྲས་དེ་ལ་བསམ་བློ་བཏང་བ་ཡིན་ནའི་དེ་འདྲ་བྱུང་བ་རེད་བ།

དཔེར་ན་ཅ་ལག་ཅིག་ཡིན་ན་ང་རང་ཚོ་དངུལ་སྤྲད་ནས་མར་གྱིས་ཉོས་པ་ཡིན་ནའི་དངུལ་དེ་ཡར་སེམས་ཅན་དྲིན་ལ་བརྟེན་ནས་བྱུང་བ་རེད་མ་གཏོགས་དངུལ་དེ་དག་གཟིགས་ང་རང་ཚོ་གཟིགས་ཤིག་མ་རེད་བ། ཕར་སྟེར་ཡས་ཀྱི་པེ་ཤ་དེ་སེམས་ཅན་མང་པོ་ཅིག་གིས་དཀའ་ལས་བརྒྱབ་ནས་རང་གི་ལག་ཏུ་བྱུང་བ་རེད་མ་གཏོགས་རང་གི་ལག་པ་ན་ལ་དཔེར་ན་ཁ་སང་གསེར་གླང་དང་གསེར་དབྱིག་ཟེར་ནི་མི་གསེར་དབྱིག་ཟེར་ཉན་དེ་དང་པོ་སྐྱེས་ཙམ་ཉིད་ནས་ལག་པ་ན་གསེར་གྱི་ཊམ་ཀ་ཅིག་ལེན་གྱིན་ཅིག་འོང་གི་དེ་འདྲ་ཡོད་རེད་བ། ཊམ་ཀ་ག་ཚད་ལེན་པ་ཡིན་ནའི་ད་ག་ཡ་ཅིག་གིས་ཅིག་གིས་ཅིག་བ་རེད་བ་དེ་འདྲ་ང་རང་ཚོ་ལ་ཡོད་མ་རེད་བ། གོས་དེ་ཡིན་ནའི་སེམས་ཅན་མང་པོ་ཅིག་དཀའ་ལས་བརྒྱབ་ནས་ཐགས་འཐག་མཁན་དང།

དེ་ལ་ང་རང་ཚོ་འཁོར་བར་གནས་པའི་གནས་སྐབས་སུ་ལ་སེམས་ཅན་གྱི་དྲིན་ལ་བརྟེན་ནས་བྱུང་བ་རེད་མ་འོངས་པ་ན་ལ་འཁོར་བ་ལས་མ་ཐར་ཚུན་ཆོད་དེ་ལ་སེམས་ཅན་ལ་བརྟེན་དགོས་རེད་མ་གཏོགས་སེམས་ཅན་ལ་བརྟེན་མི་དགོས་ཞེས་བྱས་ནས་ཡོད་མེད་འགའ་ཞིག་འགའ་ཞིག་ཨ་མ་བྱེད་འགའ་ཞིག་འགའ་ཞིག་པ་ཕ་བྱེད་འགའ་ཞིག་འགའ་ཞིག་སྤུན་མཆེད་བྱེད་འགའ་ཞིག་འགའ་ཞིག་ཟས་སྤྲད་འགའ་ཞིག་འགའ་ཞིག་གོས་སྤྲད་འོ་ཙུག་སེ་བྱས་ནས་སྐྱེ་བ་ནས་སྐྱེ་བ་ཙམ་གཏོགས་སུ་འགྲོ་དགོས་རེད་མ་གཏོགས་སེམས་ཅན་དང་ཁ་བྲལ་ནས་སྐད་ཅིག་མ་གཅིག་དང་ཉི་མ་གཅིག་ཡང་སྡོད་ཐུབ་ཆོད་ནས་ཡོད་མེད་ལྷག་མ་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་སེམས་ཅན་གྱི་དྲིན་ལ་བརྟེན་ནས་བསྐྱངས་པ་རེད་ད་ལྟ་ཡང་སེམས་ཅན་གྱི་དྲིན་ལ་བརྟེན་ནས་འཁོར་བ་ན་གནས་བསྡད་པ་རེད།

ན་ནི་བསྐལ་པའི་བར་དུ་བརྩིས་ནས་བསྐལ་པ་གྲངས་མེད་བར་དུ་དམྱལ་བ་མནར་མེད་ན་གནས་དགོས་ཀྱི་ན་རང་གི་གཟུགས་སོ་སོ་ནམ་ཉིད་དོ་དེ་ལྟ་བུ་ཅིག་མེད་པ་ཡིན་ན་མྱུར་ལམ་འཚོལ་བ་ཡིན་ན་མྱུར་ལམ་མ་རེད་ཟེར་ཇེ་རིང་འགྲོ་གི་རེད། དེ་སངས་རྒྱས་ཀྱི་གོ་འཕང་ལ་རིང་འགྲོ་གི་རེད་ཟེར་ན་ལམ་རིམ་ཆེན་མོ་ནས་ནན་ཏན་གསུངས་འདུག་བ་དེ་ལྟ་བུའི་སྙིང་སྟོབས་ཅིག་ཡོད་པ་ཡིན་ན་དེ་ནི་མྱུར་ལམ་འཚོལ་ནི་རང་གི་ངོས་ནས་དམྱལ་བ་མནར་མེད་ནང་དེའི་བར་དུ་གནས་ཀྱི་ཡིན་ན་གནས་ཐུབ་ཀྱི་འདུག་སྟེ་ཡིན་ན་ཡང་སེམས་ཅན་གྱི་ངོས་ནས་དེ་ལྟར་བཟོད་པ་མི་འདུག་སེམས་ཅན་དེ་དག་སྡུག་བསྔལ་ལས་ཡར་གྲོལ་བར་བྱེད་པ་ལ་སྐད་ཅིག་སྔ་ཕྱི་ཙམ་ཡང་ཞིག་ནས་སྔ་མ་ལྡོག་ཐོབ་པ་ཅིག

ད་གིན་རྒྱུ་འབྲས་མན་ངག་བདུན་གྱི་ནང་ནས་དྲིན་དྲན་དེ་རང་གི་ཨ་མ་བྱས་ནས་ཨ་མ་བྱས་པའི་གནས་སྐབས་སུ་དྲིན་དྲན་པ་རེད། ཟེར་ཨ་མ་བྱས་པའི་གནས་སྐབས་སུ་དྲིན་དྲན་པ་ཡིན་ཀྱང་ཨ་མ་མ་བྱས་པའི་གནས་སྐབས་སུ།